རང་ཉིད་ཀྱི་ཕྲུ་གུར་ནང་ལ་ལྟ་སྐྱོང་གནང་ཐུབ་པའི་དུས་ཚོད་དང་ཆ་རྐྱེན་མེད་པའི་ཕ་མ་རྣམས་ལ་གོ་སྐབས་དང་པོ་དེ་སྤྲད་དགོས། ཡང་དེ་བཞིན་དམིགས་བསལ་ལྟ་སྐྱོང་མུ་མཐུད་དགོས་པའི་ཕྲུ་གུ་རྣམས་གལ་ཆེན་བརྩི་དགོས་པ་ཡིན། དེ་བཞིན་སྲིད་བློན་མོ་རི་སོན་མཆོག་གིས་ཨོ་སི་ཀྲི་ལི་ཡའི་མང་ཚོགས་རྣམས་ཏོག་དབྱིབས་ཀྱི་ནད་རིམས་དེའི་འོག་ཉུང་མཐར་ཟླ་བ་དྲུག་ཙམ་གནས་དགོས་པར་སེམས་ལ་ངེས་རོགས་ཞེས་ཁོང་གིས་གསུངས་དོན།

ཨོ་སི་ཀྲི་ལི་ཡའི་ལས་མིའི་ཐོབ་ཐང་ལ་བསྒྱུར་བཅོས་བཏང་བཞིན་པ་ཡིན་འདུག Fair Work Commission སྟེ་ཨོ་སི་ཀྲི་ལི་ཡའི་ལས་ཀ་དྲང་གཞག་ལྷན་ཚོགས་ཀྱི་ཁྲིམས་དོན་སྤྱི་ཁྱབ Christian Porter མཆོག་གིས་ལས་མིའི་ཐོབ་ཐང་ཁག་མང་ཆེ་བར་བསྒྱུར་བཅོས་གནང་བར་གྲོས་འཆར་འདོན་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན།

ཡང་འཕྲོད་བསྟེན་གྱི་བློན་ཆེན Greg Hunt མཆོག་གིས་ཨོ་སི་ཀྲི་ལི་ཡའི་ནང་སྨན་ཞབས་པ་ཡོད་བཞིན་པ་རྣམས་ལ་དམིགས་བསལ་ཟབ་སྦྱོང་སྤྲད་པ་དང་དེ་བཞིན་སྨན་པ་དང་སྨན་ཞབས་པ་རྒན་གསོ་ཞུས་ཟིན་པ་རྣམས་ལ་ལས་ཀར་ཡང་བསྐྱར་ཞུགས་རྒྱུ་སོགས་ཀྱི་ཆེད་དུ་གཞུང་གིས་འགྲོ་སོང་བཏང་བཞིན་ཡོད་ཅེས་ཁོང་གིས་གསུངས་དོན།

དེ་བཞིན་དབུས་གཞུང་གིས་གདོད་མའི་མི་རིགས་ཀྱི་ཚོགས་སྡེ་ཁག་ལ་མཐུན་སྦྱོར་རོགས་རམ་གནང་ཆེད་ཨོ་སྒོར་ས་ཡ་བརྒྱ་དང་ཉི་ཤུ་རྩ་དྲུག་འགྲོ་གྲོན་གཏོང་འཆར་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Greg Dyett ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།